དེ་ལ་དགོངས་ནས་སྦྱར་བ་ཡིས། ཆུ་འཇའ་ཚོན་ཆུ་ཡི་གཉའ་ཤེས་ཀྱིས། དེ་ནས། པད་བུ་ཀ་རོ་པའི་འབྲས་ཆུ་དང། ཤིང་ཁོང་ལོང་སྲན་མ་ཆགས་པ་དང། གོང་སྔོན་པོ་ཉི་དཀར་མཐོང་བ་དང། ཁང་བཙུན་མོ་ཡུལ་དཀར། ཡུལ་དཀར་གནས་པ་སོ། དེ་ཀུན་གྱི་དཔེ་ནི་མང་པོ་ཀྱང། ཨ་ཏི་ཏའི་ལྕགས་འབྲས་དེ་ཀྱིས་ནི། གཉའ་ཤེས་ཀྱི་པུ་ཀ་དང་རོ་པད་ཀྱི་མགྲིན་པ་ཚུལ་བ་སྲིན་དུ་གྱིས་གསུངས་པ་རེད།

ཨོ་དེ་ཚོ་གོང་གི་དཔེ་ལ་བཞག་པ་རེད། རྟེན་དལ་འབྱོར་ལུས་དེ་དཀོན་པར་གསུངས་ཟེར། དོན་དེ་ལྟར་རྒྱུ་དང་དཔེའི་སྒོ་ནས་ཕྱིས་རྙེད་པར་དཀའ་བའི་རྟེན་བཟང་པོ། ད་ལན་གཅིག་ཙམ་ཞིག་རྙེད་འདི་ལ་དོན་སྙིང་པོ་མི་ལེན་དྲེད་པོ་དང་ཟེར། དེ་ལྟ་བུ་འང་ནི་ང་རང་ཚོ་དཀོན་པོ་ཡིན་པ་དེ་ད་རེས་ལན་གཅིག་རྙེད་པ་དེ་འང་ནི་སྙིང་པོ་མ་ལེན་གྱི་ནི་དྲེད་པོར་སྡོད་པས། གང་འདྲ་ཟེར་དྲེད་པོ་རེད་དྲེད་འདུལ་བའི་ཆོས་ནི་ཡོད་མ་རེད་གསུངས་པ་རེད། གནས་མི་ཁོམ་བརྒྱད་ལས་རབ་ཐར་ཏེ། རྟེན་དལ་འབྱོར་ཐོབ་སྐབས་འདི་སྣང་གིས། ཡིད་གཡེངས་ཏེ་སྙིང་པོ་མ་ལོངས་པར་ཕྱིས་ངན་འགྲོར་ལོག་པར་བརྩོན་པ་དེ། གཞན་རིན་ཆེན་གླིང་ནས་ལག་སྟོང་དུ་སླར་རང་ཡུལ་ལོག་པ་དང་འདྲ་བས། ལས་དེ་ལས་རྨོངས་པ་གང་ན་ཡོད། གྱོང་དེ་ལས་ཆེ་བ་ཅི་ཞིག་ཡོད། འོ་དེ་ལས་རང་གིས་རང་གྱོང་གཏོང་བ་དང་རང་གིས་རང་ལ་གནོད་བྱེད་རྒྱུ་ཡོད་མ་རེད། སེམས་ཅན་དེ་འཇིག་རྟེན་གྱི་ཁམས་ཀྱི་སེམས་ཅན་ཐམས་ཅད་རང་ལ་གནོད་བྱེད་ན་དེ་འདྲ་བའི་གནོད་བྱེད་ཐུབ་ཀྱི་མ་རེད། སོ་སོའི་ཡུལ་ནི་མི་ལུས་ཐོབ་ཡོད་དེ་མི་ལུས་འཕྲོ་བརླག་བཏང་བྱས་ནས་ངན་སོང་སོགས་སུ་ལྟུང་བ་ཡིན་ན་ད་རང་གིས་རང་འཕྲོ་བརླག་གཏོང་རུང་མ་གཏོགས་མི་གཞན་པ་གཅིག་གིས་འཕྲོ་བརླག་གཏོང་ཡོང་མི་རུང་བ། གཞན་གྱིས་འཕྲོ་བརླག་གཏོང་བ་ཡིན་ན་དེ་ལྟ་བུ་རྩ་ནས་ཡོང་ཐུབ་མ་ཐག། གང་དུ། དེ་ལྟ་བུ་ཡོད་རེད། ལས་དེ་ལས་རྨོངས་པ་གང་ན་ཡོད་གྱོང་དེ་ལས་ཆེ་བ་ཅི་ཞིག་ཡོད། སྤྱིར་དལ་འབྱོར་རྟེན་ཐོབ་དེ་ལྟར་དཀོན། སྤྱིར་དལ་འབྱོར་གྱི་མི་ལུས་ཐོབ་པ་དེ་དེ་ལྟར་དཀོན་པོ་རེད། སྒོས་འཇམ་མགོན་བསྟན་དང་མཇལ་བ་དཀོན།

ང་ཚོ་འཛོམས་པ་དེ་ཡིན་ན་ཤིན་ཏུ་དཀོན་པོ་ཞིག་རེད། ལམ་སྟོན་པའི་ཆོས་ལྡན་གུ་རུ་དཀོན། གྲོགས་ཐར་པ་དོན་གཉེར་བྱེད་པོ་དཀོན། གྲོགས་ཐར་པ་དོན་གཉེར་གྱི་བྱེད་པོ་དེ་ཧ་ཅང་དཀོན་པོ་དཀོན་པོ་རེད་བ། མི་དགེ་བའི་བཤེས་གཉེན་མང་གི་རེད་བ་དང། དགེ་བའི་བཤེས་གཉེན་དེ་རྣམས་ཉུང་ཉུང་ཉུང་ཉུང་དེ་མ་གཏོགས་ཡོང་མ་རེད་བ། ང་ཚོ་ཁ་ཏ་བསླབ་བྱ་ཙག་ཙིག་སྐོར་ལ་ཚེ་འདི་སྐྱིད་པོ་རྒྱག་པ་བྱེད་ཡ། དཔལ་འབྱོར་ལོངས་སྤྱོད་གསོག་ཡ། དེ་འདྲ་ཞིག་མ་གཏོགས་བསླབ་བྱ་རྒྱག་ཡོང་མ་རེད་བ། ཁྱོད་རང་ཆོས་བྱེད་དགོས་རེད་མི་ཚེ་བློས་གཏོང་དགོས་རེད། རི་ཁྲོད་འགྲིམ་དགོས་རེད་ཟེར་མཁན་དཀོན་པོ་དཀོན་པོ་ཞིག་མ་གཏོགས་ཡོད་མ་རེད་པ། དེ་ལྟར་གྲོགས་དགེ་བའི་བཤེས་གཉེན་དེ་དཀོན་པོ་རེད། མི་དགེ་བའི་བཤེས་གཉེན་དེ་ཡིན་ན་ཧ་ཅང་ནས་འབེལ་པོ་རེད། རྐྱེན་འཚོ་ཆས་ཚུལ་བཞིན་འབྱོར་བ་དཀོན། མང་དུ་འཛོམས་པའི་དུས་སྐབས་འདིར་ཚེ་འདི་ཡི་བསམ་སྦྱོར་ཀུན་སྤངས་ནས། ལམ་མངོན་མཐོ་ངེས་ལེགས་མ་འགྲུབ་ན་དོན་དེ་ལས་ཕངས་པ་མ་མཆིས་པས། དེ་ལྟ་བུ་ནི་བསམ་སྦྱོར་དེ་གལ་ཆེ་ནས། དཀོན་པོ། དེ་དག་ཐམས་ཅད་ཚང་མ་འཛོམས་པའི་དུས་དེ། ཚེ་འདིའི་བསམ་སྦྱོར་གྱི་ངན་པ་ཚང་མ་ཐམས་ཅད་སྤངས་བྱས་ནས། སྤངས་ནས་ནི་ལམ་མངོན་མཐོ་དང་ངེས་ལེགས་མ་འགྲུབ་པར་སྡོད་ཐབས་ག་བ་ཡོད་རེད། དེ་བསྡད་པ་ཡིན་ན་དེ་ལས་ཕངས་པ་གཅིག་རྩ་ནས་ཡོད་མ་རེད། ད་ཡིད་བས། གཞན་དབང་མ་སོང་བར་ཟེར། གཡེང་བས་དེ་ནས་གཞན་དབང་དུ་མ་སོང་ཡང་དུས་ཡང་ཡང་དྲན་ཅིང་སྐྱབས་སྤྱོད་པས། མ་འགྲོ་ལ་ཕན་པ་སྒྲུབ་པའི་ཕྱིར།

བཤད་དེ་གོ་ལས་གོ་དགོས་རེད། གོ་བ་ཙམ་གྱིས་མ་ཟད་པར་སེམས་ནས་བསམ་བློ་གཏོང་དགོས་བ་དེ་བླང་བྱ་རེད་བྱ་དེ་དོར་བྱ་རེད་བྱ་དེ་ང་ཡི་སྤོང་ཡས་དེ་རེད་དེ་ང་ཡི་ཉམས་སུ་བླང་ཡས་དེ་རེད་གསུངས་དེ་ཙམ་གྱིས་གསོང་ཐུབ་པ་དེ་ཡང་དཀའ་ལས་ཁག་པོ་ཞིག་ར་རེད་བ། ད་ང་རང་ཚོ། ཚེ་ཕྱི་མ་ཡོད་རེད། ཚེ་སྔ་མ་ཡོད་རེད་སྐྱེ་བ་སྔ་མ་ཕྱི་མ་ཟེར་རྒྱུ་ཡོད་རེད། ལས་རྒྱུ་འབྲས་ཟེར་རྒྱུ་ཡོད་རེད་སོ་སོ་རྣམས་ཀྱི་སེམས་ནས་དྲན་རྒྱུ་རེད་བ། དེ་དྲན་པ་དེ་ཁག་པོ་ཞིག་ར་རེད། དེ་འདྲ་ཡོད་པའི་སྐབས་དེ་དག་ནི། དགེ་བ་སྒྲུབ་ནས་མི་དགེ་བ་སྤང་མ་ཐུབ་ན། ཨ་ནི་གྱོང་ཆེན་པོ་ཞིག་རག་རེད་བ། ངོ་ནི་ཤེས་གི་བ་རེད་བ། དུག་དང་སྨན་གཉིས་པོ་དེ་དབྱེ་བ་ཕྱེ་ཐུབ་གི་བ་རེད། དབྱེ་བ་ཕྱེ་གིན་ཕྱེ་གིན་ལ་སྨན་མ་བཟས་ཀྱི་དུག་བཟས་པ་ཡིན་ན་དེ་གྱོང་ཆེན་པོ་ཞིག་རག་རག་བ་རེད་བ། དུག་གཉིས། དུག་དང་སྨན་གཉིས་པོ་དེ་དབྱེ་བ་ཕྱེ་མ་ཐུབ་ཀྱི་ངོ་མི་ཤེས་ན། ཐབས་ཟད་བ་རེད་བ་ཁོ། ངོ་མི་ཤེས་ཡིན་ཙང་ཁོ་དུག་བཟས་བ་རེད་བ། ད་ལྟ་དུག་དང་སྨན་གཉིས་པོ་དེ་དབྱེ་བ་ཕྱེ་ཐུབ་གི་བ་རེད།

ད་རེས་ང་ཉམས་སུ་མ་བླངས་ན་ཕྱི་མ་ཡི་དེ་འདྲ་བ་ཡོང་བའི་མེད། བྱུང་ན་ད་རེས་རེད་མ་བྱུང་ན་ད་རེས་རེད་གསུངས་སོང་བསྒྲུབ་བྱའི་སྲིན་བུ་ཕྱག་འཚལ་རྐྱང་ལ་ཞོན་ཟེར་གཙང་པའི་ཉ་དང་རྨེའུ་ཟན་ཟེར་བྱས་ཡོད་བ་དགེ་བཤེས་པོ་ཏོ་བ་གི་དཔེ་ཆོས་རིན་ཆེན་སྤུངས་པ་ནང་ཨོ་ཏེ་ནོ་ཟེར་བྱས་བྱས་ནས་ད་རེས་ཙམ་མ་གཏོགས་ཡོད་མ་རེད་ད་རེས་མ་བྱས་ན་ག་ནས་བྱེད། སྔ་ན་སྔ་མ་འཕན་པོ་ན་རྨ་ཡི་ཕྱྭ་མཁར་ཟེར་ཏེ། དགྲ་ལག་ཏུ་ཤོར་ནས་ལོ་མང་པོ་རེད་མེད་ནང་ཤི་ཡི་ཚེ་ན་ཨ་ནེ་དགྲ་ཡི་ཕྱྭ་མཁར་ཟེར་མཁན་དེ།

ཉ་ཤ་ཟ་སྙིང་འདོད་པ་ཞིག་རེད་དེ་ཡིན་ན་ནི་གཙང་པ་དེ་ཚོ་ཉ་ཤ་ཟ་གི་མ་རེད། སའི་ཉ་ཤ་དེ་ཞིམ་ཐག་ཆོད་ཅིག་ནི་ཁ་མེད་མེད་ཅིག་ཟས་བ་འདྲ་འཐུང། ཁ་མེད་མེད་ཅིག་ཟས་ནི་གྲོད་ཁོག་རྒྱགས་ཚེ་ཆག་ད་ལྟ་གྲོད་ཁོག་རྒྱགས་ཏེ་ནི་ད་ལྟ་ད་རུང་ཅིག་ནི་ཟས་ནི། གང་ཚོད་ཅི་རེད་དེ་ཨེ་ནི་གྲོད་ཁོག་ནང་མ་ཤོང་ཞིག་ཡར་སྐྱུག་པ་ཡོང་ནི། ཡར་སྐྱུག་པ་ཡོང་དུས་ཁོ་ལ་སྐེ་རགས་ཤིག་གིས་ནི་སྐེ་བསྡམས་ཡིན་པ་རེད། སྐེ་བསྡམས་ནི་ཨེ་ནི་ཁྱེད་རང་སྐེ་བསྡམས་ནི་ག་རེ་བྱེད་ག་ཟེར་ཟས་ཞིམ་པོ་ཟས་ཞིམ་པོ་དེ་ལྟ་བུ་ད་རེས་མ་གཏོགས་ཟ་མ་མྱོང་ཟེར་དེ་ཅང་ཅུང

རྟག་པ་ཐམས་ཅད་ལ་གནས་བཅས་ནས་དུས་ནམ་ཡང་འཆི་ཡས་མེད་པར་བྱང་ལོ་ཅན་དག་ནི་ང་ཚོ་ལྷོད་ལྷོད་ཀྱིས་བསྡད་ཆོག་རེད་བ། ལས་ཀ་ཟེར་གྱི་ཡོད་མ་རེད་ལྷོད་ལྷོད་ཀྱིས་བསྡད་ནས་ག་ལེ་ག་ལེ་བྱས་ཆོག་རེད་ཁོ་ཡིད་བརྟན་ཡོད་མ་རེད། དེ་ལྟ་བུ་ནི་ལུས་རྟེན་དེ་རྙེད་པ་རེད་དེ་ཁོ། འཆི་བ་མི་རྟག་པ་ཟེར་ཡས་དེ་ག་དུས་ཡོང་འགྲོ་ཡོད་དོ་མི་འགྲོ་ཧ་གོ་ཡོད་མ་རེད། ཧ་གོ་ཡོད་མ་རེད།

ད་རེས་མི་ལུས་དེ་ཐོབ་པ་ཡིན་ནི་མི་ལུས་དེ་བརྟན་པོ་ག་གེ་ཡང་མེད། ཁོ་མི་རྟག་པའི་དབང་དུ་བས་དུས་རྟག་ཏུ་འགྲོ་གྲུབ་པ། མི་རྟག་པའི་དབང་དུ་དུས་རྟག་ཏུ་འགྲོ་འདུག་པ་རེད། སྐྱེས་ནས་བཟུང་དེ་བས་འཆི་བ་མི་རྟག་པའི་ཁ་ལ་འགྲོ་འདུག་པ་འདི་གོ། དེ་ཡང་ཨ་ནེ་ནམ་ཡང་ག་དུས་འགྲོ་དང་མ་འགྲོ་ཧ་གོ་ཡ་ཁྱོན་ནས་ཡོད་མ་རེད། སང་ཉིན་ད་ཚོད་ལ་དེ་ཁོ་ལ་ང་ཚོ་ཨ་ནེ་སོ་སོ་མི་ལུས་གཅིག་ནི་གསོན་པོ་གཅིག་བསྡད་ཡོད་དང་ཤི་ཚར་ཡོད་ཧ་གོ་མ་རེད་པ། སོ་སོ་རང་དབང་ཁྱོན་ནས་མེད་པ། དོ་དགོང་ང་ཚོ་ཤི་གི་མ་རེད་ཟེར་སོ་སོའི་གདེང་ག་གེ་ཡོད་མ་རེད་པ། ད་གོ་རེ་ལ་ཤེས་ཀྱི་མ་རེད་ང་མ་ཤེས་ཀྱི། ང་ལ་གདེང་དེ་འདྲ་ཅིག་ཡོད་ས་ན་ཁ་ཆེ་ཟུག་གི་བཟོས་ཡོད་མ་རེད། ད་ཧམ་པ་འདྲ་ཅིག་བཤད་ཀྱི་ནི་ང་ཤེས་ཀྱི་མ་རེད་བསམ་ས་ནམ་ཅིག་བཟོས་བཟོས་བཟོས་བཟོས་ཅིག་བཤད་མ་གཏོགས་ངོ་མ་བྱེད་ཀྱི་ཡིན་ན་སང་ཉིན་ད་ཚོད་ཟེར་ཚེ་ང་ཚོ་མི་ཡུལ་ན་སྡོད་རྒྱུ་ཡོད་དང་ཚེ་ཕྱི་མ་སླེབས་ཚར་ཡོད་ཧ་གོ་ཡོད་མ་རེད། ཡིན་ཏེ་ཆོས་ནི་ཡོད་མ་རེད། ཚ། དུས་ནམ་ཡང་རྙེད་དཀའ་རྙེད་གྱུར་ན་དོན་ཤིན་ཏུ་ཆེ་བའི་རྟེན་བཟང་པོ་དེ་མི་རྟག་མྱུར་དུ་འཇིག་འགྱུར་ཏེ། རྩྭ་འཇག་རྩེར་ཆགས་པའི་ཟིལ་པ་བཞིན་ཟེར།

ཐོག་ནམ་མཁའི་དབྱིངས་དང་ཟེར་དུས་ནམ་མཁའི་དབྱིངས་དང། འོག་རྒྱ་མཚོའི་རི་རབ་ཁོང་སེང་སོགས། ཡུལ་གང་དྲག་ཤོས་སུ་གནས་བཅས་ཀྱང་དགྲ་འཆི་བདག་དེ་ལས་ཐར་མི་འགྱུར་ཟེར། ནམ་མཁའི་དབྱིངས་ལ་དེ་ལྟ་ཡིན་ནའི་འཆི་བ་མི་རྟག་པ་ལས་ཐར་གྱི་མ་རེད། ནམ་མཁའ་བར་སྣང་ན་དར་ཟིང་ཡ་ནས། མཁའ་རླུང་གི་ཡ་ནས་རླུང་མཁྲིས་ཟིང་གི་འདི་འདྲ་རྩོད་ཡོད་རེད་བ།

སྔོན་འདས་པའི་རྫོགས་ལྡན་དུས་རྣམས་དང། སྙིགས་ལྔ་བདོ་ད་ལྟ་ཡི་དུས་འདི་དང། སླར་མ་འོངས་དུས་ཚོད་གང་དུ་ཡང་འཆི་བདག་གིས་མི་འཇིག་དུས་སྐབས་མེད། སྔ་མ་ཨ་ནེ་བསྐལ་པ་མང་པོའི་བར་དུ་འགྲོ་ཚ་ར་དྲའི་འཆི་བ་མི་རྟག་པ་དབང་དུ་སོང་དེ་གི་རྐྱང་རྐྱང་རེད་མ་གཏོགས་འཆི་བ་མི་རྟག་པ་ལས་ཐར་དེ་གི་ཅིག་ཡོད་མ་རེད་བ། མ་འོངས་པ་རྣམས་ལའི་འཆི་བ་མི་རྟག་པ་དབང་དུ་འགྲོ་ཡས་རྐྱང་རྐྱང་རེད། ད་ལྟ་ཡི་དུས་སུའི་འཆི་བ་མི་རྟག་པ་དབང་དུ་འགྲོ་གི་རྐྱང་རྐྱང་རེད། ལྷ་ཚངས་ཁྱབ་འཇུག་འཁོར་སྒྱུར་ཀྱང། དབང་མཐུ་དང་དྲང་སྲོང་བདེན་མཐུ་དང། ཁོ་སྒྱུ་མའི་རྫས་སྔགས་རྫུ་འཕྲུལ་སོགས་ཐབས་གང་གིས་ཡང་འཆི་བ་ཟློག་མི་ནུས་ཟེར། འཆི་བ་མི་རྟག་པར་གསུངས་ཏེ། ལྷ་ཡི་དབང་པོ་བརྒྱ་བྱིན་གྱིས་ཟློག་ཐུབ་ཀྱི་མ་རེད། ལྷ་ཚངས་པ་གྱིས་ཟློག་ཐུབ་ཀྱི་མ་རེད། ལྷ་ཁྱབ་འཇུག་གིས་ཟློག་ཐུབ་ཀྱི་མ་རེད་འཁོར་ལོས་སྒྱུར་བའི་རྒྱལ་པོ་གྱིས་ཟློག་ཐུབ་ཀྱི་མ་རེད་དེ་ཚོ་གི་དཔུང་ཞེ་དྲག་ཡོད་རེད། དམག་གསེང་དམག་དཔུང་ཡན་ལག་བཞི་ཟེར་ནའི་མི་དེ་དག་ཡོད་རེད་དེ་དེ་ཚོ་གིས་འཆི་བ་མི་རྟག་པ་ལ་ཁ་གཏད་གཅོག་ཡས་མ་རེད། དྲང་སྲོང་གིས་བདེན་མཐུ་བརྗོད་ནས་འཆི་བ་མི་རྟག་པ་ལས་ཐར་གྱི་མ་རེད། ལས་དྲང་སྲོང་སུ་ཡིན་དེ་བདེན་མཐུ་བརྗོད་ནས་བདེན་མཐུ་ཚང་མ་དོན་ཅིག་སྒྲུབ་ཐུབ་ཀྱི་ཡོད་རེད་ཨ་ནི་མ་ཤི་ཡས་ལས་ཐར་ཐུབ་ཀྱི་དྲང་སྲོང་ཅིག་ཡོད་མ་རེད། ཁོ་སྒྱུ་མའི་རྫས་སྔགས་ཟེར་སྒྱུ་མ་མཁན་ཟེར་ཡིན་ཅེས། རྫས་དང་སྔགས་ཟེར་ཡིན་དེ་སྔགས་རྒྱ་ཡིན་ན་སྤྲུལ་པ་མང་པོ་བསྟེན་ནས། སྤྲུལ་པ་མང་པོ་བསྟན་ནས་མི་མགོ་སྐོར་ཞེ་དྲག་གཏོང་ཐུབ་ཀྱི་ཡོད་རེད་འཆི་བ་མི་རྟག་པ་ལ་མགོ་སྐོར་གཏོང་ཡ་ཡོད་མ་རེད། དེ་ནས་རྫུ་འཕྲུལ་དང་ལྡན་པ་དེ་ཚོས་རྫུ་འཕྲུལ་ཡོད་བཞིན་པའི་སྒོ་ནས། རྫུ་འཕྲུལ་བསྟན་རྒྱུ་མ་བྱུང་བ་བྱས་འཆི་བ་མི་རྟག་པའི་འོག་ཏུ་འགྲོ་བ་རེད།

སྨན་པའི་རྒྱལ་པོ་ཀྱིས་ནི་ང་རང་ཚོ་ཁྲི་ལ་བསྡད་ཅེས་ནི། སྨན་བཏང་ནས་ན་ཚ་དེ་ཚོ་ཡར་དྲག་ཡས་དང་མ་ཤི་ཡས་ཆེད་དུ་སྨན་བཏང་པས་ནི་འཆི་བ་མི་རྟག་པ་སླེབས་ཉིན་ག་དེ་ནི་ལུས་ཐོགས་པོ་མ་རེད་ཟེར། སྔར་བྱུང་བའི་སྐྱེས་བུ་མཆོག་དམན་ཀུན་ཟེར། ད་ལྟ་ན་མིང་གི་ལྷག་མ་ཙམ་ཟེར། སྔར་བྱུང་བའི་དེ་དུས་དེ་ཞེས་བྱ་བ་བྱུང་བ་རེད་ཟེར་ང་རང་ཚོ་གཏམ་ཙམ་གྱི་ལས་དེ་རེད་པ། གཏམ་ཙམ་གྱི་མ་གཏོགས་ཡོད་མ་རེད་བ། དཔེར་ན་སྔ་མ་ལ་ཆ་བཞག་གིས་ན་དེ་དུས་དེ་ཞེས་བྱ་བ་བྱུང་བ་རེད་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་དེ་ནི་བྱོན་པ་རེད་ཟེར། སངས་རྒྱས་བཅོམ་ལྡན་འདས་ཆོས་ཀྱི་འཁོར་ལོ་དེ་འདྲ་བསྐོར་བ་རེ་དགྲ་བཅོམ་པ་དེ་ཚོ་དེ་བཞིན་དུ་འདུལ་བར་མཛད་སྟངས་ཙམ་གྱིས་མ་གཏོགས་ད་ལྟ་ཅིའི་མིག་མཐོང་ཡང་གལ་ཆེར་མི་མཐོང། གང་ག་འཆི་བ་མི་རྟག་པ་ཡང་མངོན་དུ་འགྲོ་བས་ཀྱང་སྐྱོ་རུ་འདོད་རུང་བ། དེའི་རྗེས་སུ་ཡང་ནི་རྒྱལ་པོ་དང་བློན་པོ་ལ་སོགས་པ་ག་ཚོད་དང་ག་ཚོད། ཇི་སྟེ་ཁོ་རང་རང་རྣམས་ལོ་རྒྱུས་ཐོག་ག་ཚོད་དང་ག་ཚོད་འགྲོ་ཚར། ཚང་མ་ཀྱང་ནི་མིང་ཙམ་གྱི་ལྷག་མ་ལུས་མ་གཏོགས་ད་ལྟ། མིག་མཐོང་རྒྱུ་ཡོད་པ་དང། བརྟག་རྒྱུ་ཡོད་པ་གཅིག་ཡང་བསྡད་ཡོད་མ་རེད་པ། ལྷག་མ་དེ་ལས་ཆག་ཆག་གིས་ཡིན་ན་ཀྱང་སྔོན་ལ་མ།

ཚེ་ཟེར་མཁན་དེ། རང་གི་སྔོན་གྱི་ལས་ཀྱིས་འཕངས་པའི་ག་ཚོད་ཡོད་མ་གཏོགས་དེ་ལ་སྣོན་པ་ཟེར་མཁན་དེ་སྐད་ཅིག་མ་གཅིག་རྒྱུ་ཡོད་མ་རེད། ཆུ་ཚོད་གཅིག་དང་སྐར་མ་གཅིག་སྣོན་པའི་རྒྱུ་ཡོད་མ་རེད། ཚུར་ཚེ་ལ་སྣོན་ཁ་བྱེད་རྒྱུ་མེད་ཟེར་དེ་རེད། ཕར་སྐད་ཅིག་མི་སྡོད་ཟད་རྒྱུ་ཕར་ཟད་ཕར་ཟད་དེ་ཡིན་ན་སྐད་ཅིག་མ་གཅིག་མི་སྡོད་ཟད་འགྲོ་གི་རེད། སྐད་ཅིག་མ་གཅིག་སྡོད་ཡོད་མ་རེད། ཉིན་མཚན་སྡོད་པ་ཡོད་མེད་པ་ཟེར་ཉིན་དང་མཚན་མོ་ཚང་མ་ཐམས་ཅད་མ་སྡོད་ཡ་ཅེས་བྱས་ནས་འཆི་བ་མི་རྟག་པ་དྲུང་དུ་འགྲོ་སྒྲུབ་པ་བྱེད་དགོས། ཕར་སྐད་ཅིག་མི་སྡོད་ཟད་གྱུར་པ་ཟེར། དཔེ་མར་མེ་འབར་བ་དང་འདྲ་ན་ཟེར། མར་མེ་འབར་དེ་ཀོ་ལས་མར་མེ་ཅིག་སྐྱེད་འདོད་ཡོད་ན་མར་མེ་འབར་རེ་ཞིག་དང་སྐད་ཅིག་སྐད་ཅིག་ལ་ཁོ་འགྲོ་དེ་གི་དོན། སྐད་ཅིག་སྐད་ཅིག་ནས་ཟད་ནས་མར་མེ་མཚན་བརྗོད་འདྲ་མི་སྡོད་པ་ཡིན་ན་དང་པོ། མར་མེ་དེ་མེ་སྤར་ནས་བཟུང་སྟེ་ཁོ་ཟད་འགོ་བཙུགས་ཚར་བ། ཟད་འགོ་བཙུགས་བྱས་ནས་སྐད་ཅིག་ཀྱང་མི་སྡོད་པ་བྱས་ནས་ཟད་ཟད་པ་དེ་ཡོད་རེད་པ་གོ་ཚོད་དུ་བྱེད་པ་རེད། ད་མི་འཆི་གནས་པའི་གོ་སྐབས་ཅི་ཟེར་ད་མི་འཆི་བ་བྱས་ནས་ག་ནས་གནས་པའི་གོ་སྐབས་ཡོད་རེད་པ་ཡོད་མ་རེད། དུས་དང་པོ་མངལ་དུ་ཆགས་པ་ནས་བར་ཆད་པ་བར་ཆད་པ་མེད་པར། བར་ཆད་པ་མེད་པར་འཆི་བའི་དྲུང། དཔེ་རི་གཟར་འབབ་ཆུ་བཞིན་འགྲོ་ན། ད་གསོན་ནོ་སྙམ་པས་མ་འཁྲུལ་ལོ། ད་ལྟ་ང་གསོན་པོ་བསྡད་ཀྱི་རེད་ང་ཤི་གི་མ་རེད་བསམས་རང་གིས་རང་འཁྲུལ་རྒྱུ་མ་རེད། རང་གིས་རང་འཁྲུལ་རྒྱུ་མ་རེད། དེ་ག་རེ་ཟེར་ན་དཔེ་རི་གཟར་ཟེར་དེ་རི་གཟར་པོ་ནས་ཆུ་མར་ཟར་འོང་སྟེ་བྲག་གི་ལས་མགྱོགས་པོ་ཞེ་པོ་ཅིག་མར་ཡོང་གི་འདུག་ག་འཚང་ཁ་ཤིག་ཤིག་བྱས་ནས་དཔེ་མ་སྲིད་མགྱོགས་པོ་ཅིག་ང་ཚོས་མིག་གིས་བལྟས་ནས་ལྟ་མ་ཟིན་ནས་མགྱོགས་པོ་འགྲོ་གི་འདུག་དེ་ལས་ཀྱང་ང་ཚོ་ཚེ་ཟད་པ་དེ་མགྱོགས་ཡོད་མགྱོགས་པོ་ཞེ་པོ་ཅིག་འགྲོ་གི་རེད། དཔེ་རི་གཟར་འབབ་ཆུ་བཞིན་འགྲོ་ན་ཟེར་དེ་དེ་རེད། མི་གང་ཞིག་གསོད་པའི་ས་ཕྱོགས་སུ། འགྲོས་དལ་མོས་ཁྲིད་པར་བྱེད་གྱུར་ན། མི་གང་ཞིག་གསོད་པའི་ས་ཕྱོགས་སུ། འགྲོས་དལ་མོས་ཁྲིད་པར་བྱེད་གྱུར་ན། དེ་བར་སྐབས་འདོད་ཡོན་ལྔས་བཀུར་ཡང་སེམས་དགའ་བའི་རྒྱུ་རུ་འགྱུར་རུང་ཅི། དེ་རེད་པ་མིའི་སྲོག་ཐོག་ཏུ། སྲོག་ཐོག་ཏུ་འགྲོ་དགོས་ཀྱི་མི་དེ་ནི་ག་ལེ་ག་ལེ་བྱས་ནས་གསོད་ས་དེར་ཁྲིད་འགྲོ་བ་ཡིན་ན། དེ་ཚེ་རི་ལ་ག་ལེ་ག་ལེ་ཁྲིད་པ་རེད། དེའི་བར་ལ་དེ་ན་མི་ཡི་དམག་གིས་ཆང་ཨ་རག་སྟེར་བ། ཁ་ལག་ཞིམ་པོ་སྟེར་བ་ག་རེ་བྱས་ཁོ་ལ་ག་རེ་བྱས། གཞས་དང་གླུ་བཏང་དེ་འདྲ་བྱས་པ་ཡིན་ན་ཁོའི་སེམས་ལ་དགའ་བ་ཟེར་མཁན་དེ།

དེ་ནས་སེམས་དགའ་བའི་རྒྱུ་རུ་འགྱུར་རུང་ཅི། དཔེ་དེ་བཞིན་འཆི་བའི་དྲུང་ཉིད་དུ་དུས་སྐད་ཅིག་མི་སྡོད་ཉེ་བཞིན་ལ། མངོན་འདོད་པའི་ཡོན་ཏན་བརྒྱས་རྫོགས་ཀྱང། ཡིད་དགའ་བར་བྱེད་པ་ནི་མདོག་གོ། འོ་དེ་དཔེ་དེ་བཞིན་དུ་འཆི་བ་མི་རྟག་པ་དྲུང་ཉིད་དུ་སྐད་ཅིག་མ་གཅིག་ཡང་མི་སྡོད་པར་བྱས་ནས་ཉེ་བཞིན་ལ། དེ་དེ་བར་གྱིས་འགྲུབ་བོ།

དེ་དང་ང་ཚོ་གཅིག་ལ་གཅིག་རྐྱང་རེད། ཡིད་དགའ་བར་བྱེད་པའི་གནས་འདུག་གོ། དུས་ད་ལྟ་གནས་ཁང་གཉེན་བཤེས་དང། དུས་ད་ལྟ་གནས་ཁང་ནི་གནས་ཁང་དེ་ལ་ཆ་བཞག་ནའི་འདྲ། གཉེན་ཉེ་དང་སོ་སོ་དགའ་པོ་ཉེ་པོ། ཕ་མ་དཔེ་འཇགས། གྲོགས་པོ། འོ་དེ་ཚོ་དང་སྟེ། གྲོགས་ལོངས་སྤྱོད་ནང་དུ་ལུས་དེ་ཡང། དུས་མེད་རེས་བཞག་ནས་འགྲོ་དགོས་ན། ཚང་མ་ཐམས་ཅད་ཁ་བྲལ་ནས་འགྲོ་དགོས་ལ་སོ་སོ་གཅིག་པོར་འགྲོ་དགོས་ལ་མ་གཏོགས། ཕ་མ་སྤུན་མཆེད་རེས་གསུངས། སྤུ་གོ་བོ་གྲོ་ཡིས་གསུངས། ཁྲིད་ཀྱི་ནི་འགྲོ་ཡ་ཅི་མེད་པ་རང་གཅིག་པོ་ཅིག་འགྲོ་དགོས་རེད་བ།

ནད་དེ་སོ་སོ་གཅིག་པོ་ན་དགོས་རེད་མ་གཏོགས་མི་གཞན་མ་ཡིས་ན་རོགས་བྱེད་མཁན་ཡོད་མ་རེད་པ། སྡུག་བསྔལ་མྱོང་རོགས་བྱེད་ཀྱི་ངང་སོ་གེ་གེ་མི་གཏོང་བ། དགའ་བོ་ཤི་ད་བྱུང་སོ་སོ་ཡི་པའི། ཆ་ཁྱི་རྫོང་བུ་ཡོད་དེ་གོ་ལ་དགའ་བོ་ཉེ་པོ་དང་རོགས་བྱེད་ཀྱི་རི་ར་ཡོང་གི་རེད་པ། ནད་དེ་ཁོ་ལ་ན་ཡང་བགོ་བཤའ་བྱེད་ས་དུ་ཡ་ཡོད་མ་རེད་པ། ཕ་མ་ལ་པུ་གུ་མང་པོ་ཡོད་པ་ཡིན་ནའི་པུ་གུ་གཅིག་ལས་ན་ཚ་བགོ་བཤའ་བྱེད་ཡ་ཡོད་མ་རེད་པ། ཚེ་ཕྱི་མ་དམྱལ་བ་ནང་མྱོང་ཡིན་ག་དེ་དམྱལ་བའི་སྡུག་བསྔལ་དེ་ཨ་མ་ཡིས་མྱོང་བ་ཡིན་ན་ཨ་མ་རང་ཉིད་གཅིག་པོ་མྱོང་དགོས་རེད་མ་གཏོགས་སྤུ་གུ་དེ་ང་ཨ་མ་ཡི་སྐལ་བ་མྱོང་ཁ་ཡོང་གི་ཡིན་ཟེར་ནས་དེ་ནས་ཡོང་མཁན་ཅི་ཡོད་མ་རེད་པ། སོ་སོའི་ལས་ཀྱི་འབྲས་བུ་དེ་སོ་སོ་རང་གིས་མྱོང་དགོས་རེད་པ། ད་སྨན་ལོང་འདྲ་དེ་ཅི་མ་བྱ་ཟེར་དེ་རེད་ལོ་ཟླ་བ་ཞག་དང་དུས་ཚོད་རྣམས། དཔེ་ཉི་མའི་གྲིབ་སོ་ཇི་བཞིན་དུ་རྟག་མེད་ཚེ་ཡུད་ཡུད་དུ་འགྱུར་ན།

ད་མྱུར་དུ་མི་འཆི་གོ་སྐབས་ཅི་ཟེར་སྔར་ཕན་ཆད་རང་ལོ་དེ་ཙམ་འདས་ཟེར་སྔར་ཕན་ཆད་ང་རང་ཚོ་འགའ་ཤས་ཡིན་ན་ལོ་བརྒྱད་ཅུ་དགུ་བཅུ་བར་དུ་འདས་ཚར་ཡོད་རེད་པ། འགའ་ཤས་འགའ་ཤས་ཡིན་ན་ལྔ་བཅུ་དྲུག་ཅུ་བར་དུ་འདས་ཚར་རེད་པ། འགའ་ཤས་འགའ་ཤས་སུམ་ཅུ་བཞི་བཅུ་བར་དུ་འདས་ཚར་རེད་པ། ཉི་ཤུ་ཙམ་བར་དུ་འདས་ཚར་སྐད། དེ་ཚོའི་རིང་ལ་ནི་སོ་སོ་དགེ་བ་ཅི་ཡང་མ་བྱུང་བ་བྱས། ཚེ་ད་ག་རེ་མ་བྱུང་འཕྲོ་བརླག་བཏང་ཚར་རེད་པ། ཚེ་ལྷག་མ་གཉིད་སོགས། གཉིད་སོགས་ཀྱིས་ཡེངས་ནས་ཡིན། ཚེ་ལྷག་མ་དེ་ཚེ་ལུས་པ་དེ་ཡང་ཨ་ནེ་གཉིད་ནི་ཁུག་པོ་རོ་ང་སྲིད་ཚེ་ན་བཀོད་རི་ལ་མ་གཉིད་འདེགས་ཐུག་འདུག་བ། ཚེ་ཕྱེད་ཀའི་རིང་ལ་གཉིད་ཁུག་ཚར་བ། དཔེར་ན། ལོར། ད་ལྟ་ལོ་བཅུ་ཟིག་ཅིག་ལྷག་ཡོད་པ་ཡིན་ན་ལོ་ལྔ་ཟིག་ཅིག་གཉིད་ཉལ་ནས་ད་ལོ་ལྔ་མ་གཏོགས་ལྷག་གི་མ་རེད་བ། ཨ་ལོ་ལྔ་མ་གཏོགས་ལྷག་གི་མ་རེད་ཨ་ནེ་འགའ་ཞིག། ལོ་ལྔ་ཡི་རིང་དེ་ལ་ཨ་ནེ་བཟའ་ཡས་དང་གོན་ཡས་དང་དེ་ཚོ་གྲ་སྒྲིག་བྱེད་དགོས་རེད། མི་ལ་ཨ་ནེ་ཁ་ལས་བྱེད་ཡས་གྲ་སྒྲིག་བྱེད་དགོས་རེད།

ཡིན་པའི་དབང་དུ་བཏང་ན་ཡང། ཆོས་མ་བྱས་རྗེས་དུ་རྩ་ཤེས་མི་འགོར་རོ། ཆོས་བྱེད་རྒྱུའི་དབང་དུ་བཏང་པས་ནི་དུས་ཐུང་ཐུང་ཐུང་ཅིག་མ་གཏོགས་ཡོད་མ་རེད། དོན་དེ་ལ་སོམས་ཤིག་ལོང་ག་འདྲ་ཟེར། དོན་དེ་ལ་བསམས་པས་ནི་ཆོས་བྱ་ལོང་ཡོད་ཟེར་དེ་ག་རྩ་ནས་ཡོད་མ་རེད། དེའི་ཕྱིར་ཅིས་ཀྱང་གདོན་མེད་པར་མཐར་ངེས་པར་འཆི་ཞིང་དེ་ཡང་ནི་ལོང་མེད་པར་མྱུར་དུ་འཆི་འགྱུར་ན་ད་ངེས་པར་ཆོས་ལ་ཅིས་མི་འབད། ངེས་པར་དུ་ཡང་ནི་ཆོས་ལ་འབད་དགོས་ཀྱི་རེད་ཟེར་ཐག་བཅད་ཡོད་དེ་རེད། ནམ་འཆི་ངེས་མེད་བསམ་པ་ནི་མཐར་ངེས་པར་འཆི་བ་ཙམ་མ་ཟད་དུས་དེ་རིང་ཉིད་དུ་སྲོག་བྲལ་ཏེ། ལུས་དུར་གྱི་གནས་སུ་བཞག་གྱུར་ན་ཟེར། དུས་ད་ལྟ་རང་ཡང་ནི་ང་རང་སོགས་པའི་སྲོག་དབང་དེ་འགག་ཅིང་ནི་འཆི་སོང་ན་སང་ཉིན་རི་རྩེ་ཀུན་ལ་ལུས་དེ་ཡང་ནི་དུར་ཁྲོད་ནང་ཡར་བསྐྱལ། སོ་སོ་ཡང་ནི་མིང་ལྷག་མ་ཙམ་མ་གཏོགས་གང་ཡང་ཡོད་མ་རེད་བ། ཟག་བཅས་ཐམས་ཅད་ག་ཚོད་ཡོད་ནའི་གང་ག་གཡུགས་ནས་འགྲོ་རྒྱུ་རེད་བ་གང་ཡང་ཡོད་མ་རེད་བ། དགའ་བོ་ཉེ་པོ་ག་ཚོད་ཡོད་ནའི་གཡུགས་ནས་འགྲོ་རྒྱུ་རེད་ཕ་མ་སྤུན་མཆེད་ག་ཚོད་ཡོད་ནའི་གཡུགས་ནས་འགྲོ་རྒྱུ་རེད། བྱེད་དེ་ཀའི་ངོར་བ། སྲིད་བར་དོ་མི་ཚེ་ངེས་མེད་དེ། སྔོན་ཚེ་ལོ་དཔག་མེད་ཐུབ་པ་བྱུང། སླར་ཚེ་ལོ་བཅུ་ལ་རེ་ཐག་བཅད། དུས་ད་ལྟ་རྒས་གཞོན་གོ་རིམ་མེད། སྔ་མ་ཡིན་ན་ང་རང་ཚོ་ཚེ་ལོ་དཔག་མེད་འཛམ་བུ་གླིང་ལ་ཚེ་ལོ་དཔག་མེད་རེད། ཚེ་ལོ་དཔག་མེད་ནི་མ་མ་མ་ཉག་གཅིག་ནི་མཐའ་མ་མཐའ་མ་རེད་ཚེ་ཚེ་ལོ་བཅུ་ལ་ནི་རེ་ཐག་བཅད་དགོས། གལ་སྲིད་ཚེ་རིང་པོ་བྱུང་བ་ཡིན་ན་ལོ་བཅུ་མ་གཏོགས་བསྡད་ཡ་མ་རེད། དེ་འདྲ་གཅིག་གིས་ཡིན་ནི་ཚེ་ལོ། བཅུ་པ་སྲིང་དེ་བཤའ་རྒྱུ་ཡོད་རེད་ཟེར། དུ་ད་ལྟ། རྒྱས་ཤོས་གོ་རེ་མིན་ཟེར། རྒྱན་པ་དང་བཞོན་པ་ཡིན་ཟེར་ནས་དེ་འདྲའི་གོ་རེ་ཡོད་མ་རེད་ཟེར། ཁྱེད་བ་མི་རྟག་པ་སྲིང་དེ། རྒྱན་པ་ཧོན་ལས་ཤོག། བཞོན་པ་བརྗིད་ལས་བསྡད་ཟེར་གྱི་མ་རེད་བ་ཀོ། དུས་ག་དེ་ལས་སོང་ནས། འགྲོ་གུར་མ་ཟ་ཁ་ཤས་ཕ་མ་བརྗིད་ལས་བསྡད། ལྷོ་ཁུ་ཧོན་ལས་འགྲོ་གུར་ཁྱེད་བཟའ་ཐོ་འདུང་བ། ག་ཤས་ག་ཤས་སྐྱིད་མ་ཐག་པ་ཤི་དེ་ཁྱེད་འདུང་བ། ག་ཤས་ག་ཤས་སྐོམ་པ་རྒྱག་ཐོ་སུ་བྱས་ནས་ཤི་དེ་ཁྱེད་འདུང་བ། ག་ཤས་ག་ཤས་ལོ་བཅུ་སུ་གཅིག་ལོན་ནས་ཤི་དེ་ཁྱེད་འདུང་བ། བདག་ལོངས་ལ་ཉེ། དགེ་བཅུ་ལ་ངེས་པ་མེད་ཟེར་དེ་རེད། ད་འཛམ་གླིང་ཚེ་ལ་ངེས་པ་ཅི་ཟེར་དུས་སྔ་དྲོ་ཡོད་པ་ཕྱི་དྲོ་མེད་ཟེར། སྔ་དྲོ་ཡོད་བསྡད་མཁན་ཕྱི་དྲོ་ན་ཁ་ཤས་ཁ་ཤས་མེད་པ་བྱས། སྔ་དྲོ་ན་ཁ་ལས་བཤད། ཨ་སྐད་ཆ་ཟས་ཟ་ལས་ཀ་ལས་འདི་ཟ། སྔ་དྲོ་ཕྱི་དྲོར་དེ་མེད་བསྡད་མཁན་དེ་འདྲ། ནི་ཉལ་དུས་ཡོད་པ་ལངས་ཚེ་མེད་ཟེར། མར་ཉལ་དུས་ཐང་ཐང་ཡིན་པ་ཞིག་ལ་སང་ཉིན་ཡར་ལངས་དུས་རོ་རེད་དེ་རེད་ཁ་ཤས་ཁ་ཤས། དེ་འདྲ་རྫ་ཐོ་འདུག་པ་དེ་ད་རང་ཚོའི་མིག་གིས་མཐོང་རྒྱུ་འདུག།

ལུས་རྐང་ལག་ཆག་དུག་མཚོན་གྱིས་རྨས། ལུས་རྐང་པ་ལག་པ་ཆག་བྱས་ནས་ཤི་མཁན། དེ་ནང་བཞིན་བྱས་ནས་རང་གི་ལུས་ལ་མཚོན། གྲི་དང་མེ་མདའ་ལ་སོགས་པ་ཐུག་ནས་ཤི་བ། མི་མི་མིན་དགྲ་བོ། མི་མི་མིན་དགྲ་བོས་འཚེ་བ་དང། ད་མི་དང་མི་མ་ཡིན་དགྲ་བོ་དེ་འདྲ་གིས་རང་གི་འཚེ་བ་བྱས་གནོད་པ་བྱས་ནས་ཤི་མཁན་ག་ཚོད་འདུག། ནད་མི་འདྲ་བཞི་བརྒྱ་རྩ་བཞི་དང། ནད་རིགས་བཞི་བརྒྱ་རྩ་བཞི་ང་ཚོའི་ལུས་ལ་ཡོད་རེད་པ། གདོན་བགེགས་རིགས་སྟོང་ཕྲག་བརྒྱད་ཅུ་གསུངས།

ཟས་ཟ་ཡས་དེ་ཟོས་པའི་ཕྱིར་ང་ཟ། ཚེ་འདས་རེ་ཅི་ན་ལུས་འདས་རེ་ཅི་ན་སོང་ཟས་ཟ་བར་བ། ཡས་ན་ཡང་ཟས་དེ་དོགས་ལས་གྱུར་ནས་ཤི་འགྲོ་གི་ག་ཟེ་དོ། ཟས་ཟ་དོགས་མ་འདྲེས་པའི་ཕྱིར། ཟས་རྙིང་པ་ཟ་ནས་ཤི་དེ་གི་མང་པོ་ཡོད་བར་བ། དེ་ཚོ་ག་རེ་ཟེར་ན་ཟས་ཟ་ཡས་དེ་ང་ཤི་རེ་ཅི་ན་སོང་ཟས་ཟ་གོ་བ་མ་རེད། ང་སྲིན་པོ་འདས་རེ་ཅི་ན་སོང་ཟས་ཟ་གོ་བ་མ་རེད། ཟས་དོགས་ལས་གྱུར་ཅི་ནས་ཤི་འགྲོ་བར་བ། འོ་དེ་འདྲ་ག་ཟེ་ཡོད་རེད་ཟས་མི་འཕྲོད་དོགས་དུ་གྱུར་བ་དང། སྨན་མི་འཕྲོད་ནད་དུ་གྱུར་བ་སོང།

འཕགས་དེ་ཕྱི་སྐྱེས་སུ་ཉིད་དང་རླངས་ཀྱི་ནང་དུ་མ་སྨིན། རླངས་ཀྱི་ནང་དུ་མ་སྨིན་གྱི་ཚུལ་དུ་ང་ཚོ་ལུས་དེ་སྐྱེས་པ་རེད། ལྷག་པར་ཆེན་པོ་བརྗོད་ཡོད་ཁ་ཐུག་དེ་ཡིན་ན་གཟུངས་མ་གྱི་པགས་བཞག་ཡིན་ན་གཟུངས་མ་དེ་དགུ་ཐོན་གྲུབ་ཐོན་ཡུན་མ་རུ་བ་ལྷག་པར་གྱི་བད་སེར་བཞག་གི་རེད་མ་གཏོགས་ཁོ་གཟུངས་མ་དེ་སེར་པོ་སྦ་ཡི་དེ་ཁ་བོ་ཞེ་དྲག་རུ་བ་ང་རང་ཚོ་ཚེ་དེ་དེ་ནང་བཞིན་རེད་སློབ་མ་གྱི་དོན་དུ་མ་སྨིན་བཞག་ཏུ་སྐྱེས་པ་རེད་དེ་ཙམ་གྱི་མ་གཏོགས་ཡོད་མ་རེད། དེ་ཡིན་ས་ད་ལྟ་ཡི་ཤི་གི་མ་རེད་གསུངས་ཡང་དེ་ཡིན་ན་སྟངས་འཛིན་གྱི་དོན་གྱིས་སླེབས་པ་རེད། སྟངས་འཛིན་གྱི་དོན་གྱིས་རང་གིས་རང་མེད་པ་བཟོས་ཡོད་ཀྱི་ཕྱིར་རེད། མེ་བདག་གི་ལུས་དང་སྲོག་དེ་ནི་དཔེར་ཆུ་ནང་ལྦུ་བ་ཇི་བཞིན་དུས་གཅིག་ཆུང་ངུ་ཙམ་གྱིས་འཇིག་བྱས་ན་རིང་གནས་པར་རེ་བ་ཤིན་ཏུ་འཁྲུལ་ཟེར་རིང་པོ་ཡི་གནས་པ་དེ་ཡིན་ན་རེ་བ་དེ་ཤིན་ཏུ་འཁྲུལ་བ་རེད། ས་རི་ར་ལས་ཀྱི་རྒྱ་མཚོས་སོང། ཕྱི་རྒྱལ་ཁག། ཕྱི་རྒྱལ་ཁག་ཚོགས་ཆོག་བརྗེས་གྱུར་ན